ལོ་གསར་བ་ཚེས་ལ་ཉེ་བའི་སྐབས་འདི་དང་བསྟུན་ནས་བོད་ཀྱི་རྒྱལ་ས་ལྷ་སར་བོད་མདོ་ཁམས་ནས་བོད་རིགས་རོང་འབྲོག་མང་ཚོགས་མང་པོ་ཞིག་གནས་མཇལ་དུ་ཡོང་གི་ཡོད་པ་དང་སྐབས་བསྟུན་མགྲོན་ཁང་གི་རིན་གོང་ཡང་འཕར་ཏེ་མཇལ་བ་རྣམས་ལ་སྡོད་གནས་ཀྱི་དཀའ་ངལ་འཕྲད་བཞིན་པའི་སྐོར་ལ། བོད་ནང་གི་མདོ་སྨད་མཚོ་སྔོན་ནས། ཕྱི་ཚེས་གསུམ་ཉིན་ལྷ་སར་གནས་མཇལ་དུ་འབྱོར་མཁན

ཇོ་ཁང་གཡས་གཡོན་དུ་མགྲོན་ཁང་འཚོལ་དུ་སོང་སྐབས་ཇོ་ཁང་གཡས་གཡོན་གྱི་མགྲོན་ཁང་ཚང་མའི་རིན་གོང་གློ་བུར་དུ་གོང་ཚད་ཡར་འཕར་འདུག་ལ། ཇོ་ཁང་ནས་རྒྱང་ཐག་སྤྱི་ལེ་གསུམ་ཙམ་ཡོད་པའི་སྐར་མ་དགོན་གསར་ཞེས་པའི་སར་མགྲོན་ཁང་མང་པོ་ཡོད་སར་མགྲོན་ཁང་གཅིག་གི་ནང་དུ་ཉལ་ཁྲི་བཞི་རེ་ཡོད་སར་ཉལ་ཁྲི་རེར་རྒྱ་སྒོར་བརྒྱད་ཅུ་ནས་བརྒྱ་དང་ལྔ་བཅུ་ཡས་མས་རེད་འདུག་ལ། མཇལ་སྐོར་བ་ཞིག་ལ་མཚོན་ན་མཚན་མོ་ཉལ་ས་ཙམ་ལས

མགྲོན་ཁང་གི་གོང་ཚད་དེ་སྔ་ལས་རྒྱ་སྒོར་ལྔ་བཅུ་ཡས་མས་མ་གཏོགས་འཕར་མི་འདུག་ལ། གོང་འཕར་ས་གཙོ་བོ་དེ་ཇོ་ཁང་གཡས་གཡོན་རེད་འདུག་ལ། ཟླ་ངོ་གཅིག་གི་གོང་ནས་བཟུང་གནས་མཇལ་དུ་ཡོང་སྟེ། མགྲོན་ཁང་གླས་ནས་སྡོད་མཁན་ཚོར་གོང་ཚད་འཕར་མི་འདུག་མ་གཏོགས། ད་ལྟ་གསར་དུ་སླེབས་མཁན་ཚོ་ཇོ་ཁང་གཡས་གཡོན་ནས། མགྲོན་ཁང་གི་གོང་ཚད་མཐོན་པོ་སྤྲད་ནས་འདུག་དགོས་པའམ། ཡང་ན་ཇོ་ཁང་དང་རྒྱང་ཐག་སྤྱི་ལེ་ལྔ་ནས་བཅུ་ཡས་མས་ཡོད་ས་རུ། ངེས་པར་དུ་མགྲོན་ཁང་ལེན་དགོས་ཀྱི་འདུག་ལ། དེ་ལྟར་བྱས་པ་ཡིན་ན་མཆོད་མཇལ་བ་ཚོར་མཚོན་ན། ཇོ་ཁང་དང་པོ་ཏཱ་ལ་སོགས་སུ་ཕྱག་སྐོར་བྱེད་རྒྱུར་ཧ་ཅང་གི་སྟབས་བདེ་མ་རེད་ལ། ཡང་ཨམ་སྐད་མ་གཏོགས་མི་ཤེས་པའི་འབྲོག་པ་ཚོར་མཚོན་ན། ཕན་ཚུན་སྐད་བརྡ་མི་འཕྲོད་པའི་དཀའ་ངལ་ཀྱང་འཕྲད་ཀྱི་འདུག་ལ། ནམ་རྒྱུན་ཇོ་ཁང་ལ་མཆོད་མཇལ་དུ་ཕྱོགས་པ་སྔ་མོ་ནས། དགོང་དྲོ་ཆུ་ཚོད་དྲུག་པ་ཡས་མས་ལ་གཏོང་བ་མ་གཏོགས་སྒོ་རྒྱབ་ཀྱི་འདུག་ལ། དེ་ཡང་རེས་གཟའ་ཉི་མའི་ཉིན། དུས་རྟག་ཏུ་སྒོ་རྒྱག་གི་རེད་མ་གཏོགས་མཇལ་ཁ་གཏོང་གི་ཡོད་པ་མ་རེད་ཟེར། ལྷ་སའི་བར་སྐོར་དང་པོ་ཏཱ་ལའི་མདུན་ཐང་སོགས་སུ། ཉེན་རྟོག་པའི་མི་སྣ་གིས་སྐོར་གཡེང་བྱེད་མཁན་མང་པོ་རེད་འདུག་མོད། དམིགས་བསལ་དམ་དྲག་འདྲ་མི་བྱེད་ཀི། གཙོ་བོ་ཉིན་ལྟར་མཇལ་སྐོར་བ་སྐོར་སྐོར་བྱས་ནས་མང་པོ་ཡོང་བཞིན་པའི་སྐབས་རེད་འདུག་ཅེས་སོགས་འགྲེལ་བརྗོད་གནང་སོང། ཨ་རིའི་རླུང་འཕྲིན་ཁང་གི་གསར་འགོད་པ་ཀུན་བཟང་བསྟན་འཛིན་ཡིན།